འོ་དེ་ནི། འདི་མེད་ན་དེ་ནི་ལམ་གཞན་པ་ག་འདྲ་ཞིག་ཉམས་སུ་བླངས་ནའང་དེ་ནི་སངས་རྒྱས་དཀོན་པ་ཐོབ་ཡག་གི་དེ་ནི་ཐབས་ལ་མི་འགྲོ། སངས་རྒྱས་གོ་འཕང་ཐོབ་ཡག་མེད་པ་འོ་དེ་འདྲས་ཡིན་ཙང་ནི། འོ་དེ་ནི། བྱང་ཆུབ་དེ་ཡིན་པ་ཙམ་དུ་མ་ཟད་པའི་བྱང་ཆུབ་སེམས་རིན་པོ་ཆེ་འདི་ནི་དེ་ནི། ཐེག་པ་ཆེན་པོའི་ལམ་གྱི་འཇུག་སྒོ་ཡང་རེད། འོ་ཐེག་པ་ཆེན་པོའི་ལམ་གྱི་འཇུག་སྒོ་ཟེར་བ་དེ་ནི། ང་རང་ཚོ་དེ་ནི་ཉམས་སུ་གང་ཟག། ཐེག་པ་ཆེན་པོའི་གྲལ་དུ་ཚུད་མི་ཚུད་ཀྱང་དེ་ནི་བྱང་ཆུབ་སེམས་རིན་པོ་ཆེ་རྒྱུད་ལ་ཡོད་མེད་ཀྱི་སྒོ་ནས་བཞག་པ་རེད།

འོ་དེ་ནི་དེ་ལྟར་བྱས་པ་ལ་དེ་ནི་བྱང་ཆུབ་སེམས་རིན་པོ་ཆེ་ཟེར་བ་དེ་ཡང་དེ་ནི་འོང་ཡིན་རྒྱུ་དེ་ནི་འོ་ཐོབ་བྱ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་འདོད་ཀྱི་བསམ་བློ་དེ་རེད་དེ། ཡིན་ན་ཡང་ང་རང་ཚོས་དེ་ནི་ཆོ་ག་ལྟ་བུའི་སྔོན་ལ་ཡང་དེ་ནི་སེམས་ཅན་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་སྙམ་པ། དེ་འདྲ་འདྲ་བའི་སེམས་ལ་རིགས་ལས་ཉིང་སེམས་སྐྱེས་པས་ནི་དེ་ནི་བྱང་ཆུབ་སེམས་སྐྱེས་པའི་དེ་ནི་གོ་ཆོད་ཀྱི་ཡོད་མ་རེད། དེ་མི་ཆོད་པ་ཡིན་བྱང་ཆུབ་སེམས་ཟེར་ནས་སྐྱེས་པ་ལ་དེ་ནི་བློ་རིམ་པ་བཞིན་དུ་སྦྱང་དགོས་རེད་རིམ་པ་བཞིན་དུ་སྦྱང་དགོས་པ་རེད་མ་གཏོགས་པའི་ཚིག་ཙམ་གྱིས་དེ་ནི་ཆོ་གའི་མགོ་ལ་ཡང་དེ་ནི། འོ་དེ་ནི་བྱང་ཆུབ་སེམས་ཀྱི་ཚིག།

དོན་ཆེན་པོ་མེད་ན་དེ་ནི་ཧ་ལས་རྒྱུ་དེ་ཡོད་མ་རེད་འོ་དེ་འདྲ་ཡིན་ཙང་དེ་གནས་སྐབས་དང་མཐར་ཐུག་ལ་ལྟོས་ཏེ། གནས་སྐབས་དང་མཐར་ཐུག་གནས་སྐབས་ལ་ལྟོས་ཏེ་དོན་ཆེ་བ་མཐར་ཐུག་ལ་ལྟོས་ཏེ་དོན་ཆེ་བ་སྐད་ཅིག་མ་རེ་རེ་བཞིན་དུའང་དེ་ནི་དོན་ཆེ་བ་བྱས་ནས་དོན་ཆེ་བའི་ཚུལ་བསམ་ནས་ཚུལ་བསམ་བསམ་དགོས་པ་དང། དེ་ལྟར་བསམ་ནས་དེ་ནས་འོ་སྙིང་པོ་ལེན་འདོད་སྐྱེས་སུ་གྱུར་ན་ཡང་གང་དག་དེ་ནི་བ། དེ་ནི་གར་སོན་ཡིན་པས་ན་དེ་ནི་ལེ་ལོའི་དབང་གིས་ཕར་པ་བ་ཕར་འགྱངས་ཕར་འགྱངས་སུ་སོང་ན་སོང་བ་སྟེ། དེ་འདྲ་འདྲ་པོ་དེ་ནི་བ་འགོག་པའི་ཆེད་དུ་དེ་ནི་དལ་འབྱོར་གྱི་ལུས་རྟེན་འདི་ཡང་དེ་ནི་མི་གནས་པ་དེ་ནི་བ་རིང་དུ་མི་གནས་པ་དེ་ནི་འཆི་བ་དྲན་ནས།

ཉོན་མོངས་སོ་སོ་ལ་གཉེན་པོ་སོ་སོར་བསྟེན་པར་གསུངས་པ་དེ་ནི་དེ་ནི་སོ་སོའི་གཉེན་པོ་ཡིན། སྤྱིའི་གཉེན་པོ་མ་ཡིན་སོ་སོའི་གཉེན་པོ་ཡིན། ཉོན་མོངས་དེ་ནི་བདག་འཛིན་གྱི་གཉེན་པོ་དེ་ནི་བདག་མེད་རྟོགས་པའི་ཤེས་རབ་བསྒོམ་པར་གསུངས་པ་དེ་ནི་དེ་ཉོན་མོངས་ཐམས་ཅད་ཀྱི་དེ་ནི་གཉེན་པོ་ཡིན། དེ་ནི་དེར་ཅིག་གསུངས་འདུག་བ་དེ་འདྲ་ཡིན་ལ་དེ་ནི། ག་རེ་ཟེར་འབྲེལ་པས་ནི། དེ་ནི་བདག་མེད་རྟོགས་པའི་དེ་ནི་ལྷག་པ་ཤེས་རབ་ཀྱི་བསླབ་པ་དེ་ནི་རང་རྒྱུད་ལ་སྐྱེད་པར་བྱེད་དགོས། དེ་ནི་བདག་མེད་རྟོགས་པའི་ལྷག་པ་ཤེས་རབ་ཀྱི་བསླབ་པ་སྐྱེད་པར་བྱེད་པ་ལ་བདག་མེད་རྟོགས་པའི་ལྷག་མཐོང་སྐྱེད་པར་བྱེད་པ་ལ། ཨ་ལས་རྐྱེན་ལ་དེ་ནི་སེམས་ནང་གི་གཡེང་བ་ཞི་བའི་དེ་ནི་འོ།

བསླབ་པ་དང་བཅས་ཏེ་མདོར་ན་རང་ཉིད་དེ་ནས་ལམ་བསླབ་པ་གསུམ་གྱི་དེ་ནས་ཉམས་ལེན་བྱེད་པ་ལ་བརྟེན་ནས་དེ་ནས་འོ་འཁོར་བ་སྡུག་བསྔལ་རྒྱ་མཚོ་ཆེན་པོ་ལས་ཐར་བར་བྱེད་དགོས་ཀྱི་རེད་འོ་དེ་མ་གཏོགས་པ་ཅིག་རེ་འཁོར་བ་ལས་ཐར་བའི་ཐབས་སངས་རྒྱས་བཅོམ་ལྡན་འདས་དངོས་སུ་བྱོན་ནས་བཀའ་འདྲི་ཞུས་སུ་གྱུར་ན་ཡང་དེ་ལས་ལྷག་པ་གསུང་ཡག་ཅུང་ཟད་ཙམ་ཡང་ཡོད་མ་རེད་འོ་དེ་འདྲ་ཡིན་ཙང་ད་འོ་དེ་ནས་འོ་འཁོར་བ་སྡུག་བསྔལ་གྱི་རང་བཞིན་དུ་མཐོང་ནས་དེ་ལས་ཐར་བའི་ཆེད་དུ་དེ་ནས་ལམ་བསླབ་པ་གསུམ་གྱི་ཉམས་ལེན་ལ་བརྩོན་དགོས་ཀྱི་རེད་དེ་འདྲ་བརྩོན་ན་ད་འོ་དེ་ནས་འཁོར་བ་ལས་ཐར་ཐུབ་པ་ཞིག་ཡོང་གི་རེད། ད་འོ་ན་འཁོར་བ་ལས་ཐར་བ་ཙམ་གྱིས་ཆོག་གི་རེད་པས་ཟེར་ན་འཁོར་བ་ལས་ཐར་བ་ཙམ་གྱིས་ཡང་དེ་ནི་ལས་དང་ཉོན་མོངས་པའི་དབང་གིས་དེ་ནི་འཁོར་བའི་གནས་ལ་འཁྱམས་མི་དགོས་པར་དེ་ནི་གང་ལ་གང་འཚམས་སྒྲུབ་བྱེད་དུ་བྱུང་བ་རེད་དེ་ཡིན་ན་ཡང་ད་ནི་དེ་རང་དོན་ཡང་མཐར་ཕྱིན་ཡོད་པ་མ་རེད་གཞན་དོན་ཡང་མཐར་ཕྱིན་ཡོད་པ་མ་རེད་རང་དོན་ལ་ཆ་བཞག་ན་ཡང་དེ་ནི་ག་རེ་ཟེར་སྟོབས་བཅུ་དང་མི་འཇིགས་པ་བཞི་ལ་སོགས་པ་དང་སངས་རྒྱས་ཡོན་ཏན་དེ་ཚོ་ཐམས་ཅད་དེ་ནི་ཐོབ་ཐུབ་ཡོད་པ་མ་རེད་གཞན་དོན་ལ་ཆ་བཞག་ན་ཡང་དེ་ནི་སེམས་ཅན་གྱི་དོན་བྱ་བར་བྱུང་ན་ཡང་དེ་ནི་བྱང་སེམས་ས་བཅུ་པ་བ་ལྟ་བུ་ཅིག་སེམས་ཅན་གྱི་དོན་བྱེད་པ་ནང་བཞིན་གྱིས་དེ་ནི་དེ་ནི

ཡོང་བའི་རྣམ་པ་ཅན་ཡིན་པས་རྒྱུ་མཚན་ག་རེ་ཟེར་ན་དེ་ནི་སེམས་ཅན་ཐམས་ཅད་ཀྱི་ངང་དུ་ང་རང་ཚོ་དེ་ནི་འོ། སེམས་ཅན་ཐམས་ཅད་དེ་ནི་ང་རང་ཚོ་དེ་ནི། ཚེ་འདི་གི་མ་མ་རེད་མ་གཏོགས་པ་ཅིག་གང་ལྟར་ཚེ་འདི་གི་མ་ནི་ང་རང་ཚོ་དེ་ནི་ང་རང་ཚོ་ལ་ཐོག་མཐའ་བར་གསུམ་དུ་དྲིན་གྱི་འབྲས་བུ་ཆེན་པོ་བྱས་པའི་རྒྱུ་ན་ད་ག་ནང་བཞིན་པ་ཅིག་གིས་ང་རང་ཚོ་སེམས་ཅན་འདི་ཚོས་ང་རང་སོ་སོའི་མ་བྱས་པའི་སྐབས་སུ་དྲིན་ནི་དྲིན་ནི་དྲིན་ད་ག་ནང་ཆེན་པོ་བྱས་ཡོད་པ་ད་འོ་དེ་ནི། དེ་ནི་དེ་ནི་གོ། ཚེ་འདི་གི་མ་གིས་དེ་ནི་དྲིན་བསྐྱངས་པ་དེ་གི་དེ་ཤིང་གི་རེ་བ་དེ་འདྲ་ཡིན་ད་ཚེ་འདི་གི་མ་གིས་སོ་སོར་དེ་ནི།

གཅེས་པ་བྱས་ཏེ་དེ་ནས་འོག་ཡར་སླེབས་ནས་ཐག་ཟུར་ལུགས་དང་ཟ་ལུགས་དང་འགྲོ་ལུགས་དང་འདུག་ལུགས་ཟེར་མཁན་འདྲ་བོ། འོ་དེ་འདྲ་བྱས་ནས་ཐ་མ་ཐ་མ་ཡིན་པས་དེ་ནས་ང་རང་ཚོ་དེ་ནས་འོ་དེ་ནས་རབ་ཏུ་བྱུང་བ་ཡིན་ན་དེ་ནས་ཁ་ཤས་དེ་ནས་འོ་གིན་གང་སར་གྲྭ་པ་བཟོས་ནས་དེ་ནས་འོ་ཆོས་སྒོ་རུ་བཅུག་པ་འདྲ་བོ་དེ་མིན་ནས་དེ་ནས་ཁུལ་འདིའི་པདྨ་ཚལ་དུ་བཅུག་ནས་འཇིག་རྟེན་པའི་སྐོར་དུ་འགྲོ་སྟངས་བྱས་ནས་འོ་ད་ཡིན་ཉིན་ཕིག་གེ་ད། འོ་དེ་འདྲ་བྱས་ནས་དེ་ནས་ཕན་བཏགས་ནས་ཐོག་མཐའ་བར་གསུམ་དུ་དེ་ནས་ཕན་བཏགས་པ་བྱས་ནས་འོ་དུག་སེལ་ཡིན་ས་ནས་ད་ག་ནང་བཞིན་པ་ད་སེམས་ཅན་སོ་སོས་ཡང་ང་རང་ཚོའི་མ་བྱས་པའི་གནས་སྐབས་སུ་ཡང་ད་ག་ནང་བཞིན་བྱས་ནས་དེ་ནས་ཕན་བཏགས་ཡོད་པ་དེ་ནི

དེ་ནི་ལྡན་པར་གྱུར་ཅིག་སྙམ་པ། སེམས་ཅན་ཐམས་ཅད་སྡུག་བསྔལ་རྒྱུ་དང་བཅས་པ་དང་བྲལ་ན་ཅི་མ་རུང་བྲལ་བར་གྱུར་ཅིག་སྙམ་པ་དང།